ཚོ་ཁྲི་དེ་སྨན་པའི་ཞེ་དྲག་གི་རྩ་བ་ཁོ་རང་གི་ཚིག་འགྲེལ་ཡོད་པ་དེའི་ནང་ལ་ཁུངས་ཡོད་པ་ཨ་ནི་རྒྱུ་མཚན་ཚོ་བཤད་ཡོད་རེད་རྒྱུ་མཚན་དེ་ཚོ་མ་བཤད་ན་ཨ་ནི་དེ་ཚོ་ལ་གྲངས་ཀ་ཅིག་ལ་ཨ་ནི་དབང་པོ་དེ་ལ་དེ་ག་ཚོད་ལྡན་པ་ཡིན་དེ་ག་ཚོད་ལྡན་པ་ཡིན་འོ་ན་དེ་ག་ཚོད་ལྡན་པ་ཡིན་གཞན་དག་མི་ལྡན་པའི་རྒྱུ་མཚན་ག་རེ་སོང་རྒྱུ་མཚན་དེ་མ་ངེས་ན་ཨ་ནི་ཡག་པོ་ཅིག་ཁོང་དུ་ཆུད་ཐུབ་ཀྱི་མ་རེད་བ། དེ་དང་དེ་དེ་ཚོའི་རྒྱུ་མཚན་རེ་རེ་བཞིན་དུ་ཡོད་རེད། དེ་ཞིབ་ཕྲ་གི་སྤུས་དག་པོ་རེད། ད་འདི་འདྲའི་བཤད་རུང་བ་དང་པོ། དབང་པོ་དང་ལྡན་ཟེར་ངེས་དེ་ལ། ལྡན་ཟེར་ངེས་དེ་ལ་ཡིན་གཅིག་མིན་ལ་ཡོད་དགོས་དགོས་མ་རེད། དེ་ནི་མངོན་དུ་གྱུར་པའི་སྒོ་ནས་མེད་ན་ཡང། དེ་ནི་དེ་གའི་ལྡན་པ་དེ་འདྲ་ཡོད་རེད། ག་ཟེར་དགོས་རེད། ཆགས་སོགས་ཀྱི་ཉོན་མོངས་དེ་འདྲ་ཡིན་ན།

དབུ་ཐིག་དོན་དེར་ཡིད་དང། ངེས་གསུམ་ལྡན། ངེས་པར་གསུམ་དང་ལྡན་པ་ཡིན་ཞེས་བསྟོད་དོ། དེ་ནས། ཨ་འདི་ཡ་འདི་རྒྱུ་མཚན་གཉིས་འདུག་གོ། གཉིས་དེ་ག་རེ་ཟེར་ན། སྲོག་ཡིད་བཏང་སྙོམས་གསུམ་པོ་དེ་གཅིག་ལྡན་ན་གསུམ་ཀ་ལྡན་པའི་ཕྱིར་རོ། གཅིག་ལྡན་ལ་གཞན་དག་མི་ལྡན་པ་དེ་འདྲ་མེད་ཟེར་གྱི་རེད་བ། ཡང་གཅིག་ལ། གང་ཟག་ཡིན་ཕྱིན་ཆད་ལ་སྲོག་ཡིད་བཏང་སྙོམས་གསུམ་ལྡན་པས་ཁྱབ་པ་ཡིན་ཟེར་ནས་ངེས་ལྡན་ཡིན། རེད། རེད་བ། གང་ཟག་ཡིན་མཁན་དེ་ལ་དེ་ནི་སྲོག་ཡིད་བཏང་སྙོམས་མི་ལྡན་མཁན་གཅིག་ཡོད་མ་རེད་བ། དེ་འདྲ་ཡིན་དུས་ཁོ་ངེས་པར་ལྡན་དགོས་པ་ཡིན་ཙང་དེའི་ཆ་ནས་ངེས་ལྡན་བཤད་པ་ཡིན། དེ་གཅིག་རེད། དེ་ནས་ད། བདེ་ལུས་ལྡན་ལ་བཞི་དག་དང་ཟེར་འདུག་གོ། བདེ་བ་དང་ལྡན་ན་ཡང་དབང་པོ་བཞི་ལྡན་པས་ཁྱབ་དབང་པོ་ཉི་ཤུ་རྩ་གཉིས་ནས་བཞི་དང་ལྡན་པས་ཁྱབ། ལུས་དང་ལྡན་ན་ཡང་བཞི་དང་ལྡན་པས་ཁྱབ། བདེ་ལུས་ལྡན་ལ་བཞི་དག་དང། བདེ་བ་འདི། དེ་ནི། ཕལ་ཆེར་དེར་བ་ད། དེ་ཀའི། བདེ་བ་དང་སྡུག་བསྔལ་གཉིས་ཀྱི་ནང་ནས་ད་བདེ་བ་བདེ་བ་ཟེར་གི་རེད་བ། དེ་འདྲའི། ཚོར་བ་བདེ་བའི་དབང་པོ་དང་ལྡན་ན། དེ་ནས་ད་གིན་སྲོག་ཡིད་བཏང་སྙོམས་གསུམ་བྱས། སྲོག་ཡིད་བཏང་སྙོམས་གསུམ་པོ་དེ་སྒང་ལ་བདེ་བ་རང་ཉིད་བརྒྱབ། དེ་ནི་དབང་པོ་བཞི་དང་ལྡན་པ་ཡིན། དེ་དེའི་ངེས་ལྡན་རེད།

ད་རེ་ཞིག་འདི་ལྟར་ད་རེ་ཞིག་ག་རེ་རེད་ཟེར་ན། འདི་སྲོག་ཡིད་བཏང་སྙོམས་གསུམ་པོ་དེ་གོང་དུ་བཤད་ཚར་བ་ཡིན་ཙང་དེའི་ཕྱིར་ན་དེའི་སྒང་ལ་བདེ་བ་དེ་ནི་བདེ་བ་ཁོ་རང་ཡང་སྣོན་པ་རྒྱབ། ཨ་ནི་ལུས་ཁོ་རང་སྣོན་པ་རྒྱབ་སྟེ་གྲངས་ཀ་རྒྱག་ཡག་ཡིན་ཙང་ཨ་འདི་རེ་རེ་བཞིན་དུ་དེ་ནི་བཤང་ལ་མ། གང་སྐབས་འདི་ལ་མི་རྟག་མ་རེད་བ་ད། བདེ་ལུས་ལྡན་ལ་བཞི་དག་དང་ཟེར་དུས་སོ། ཨ། མིག་སོགས་ལྡན་ལ་ལྔ་དང་ལྡན་ཟེར་བ། མིག་སོགས་ལྡན་ལ་ལྔ་དང་ལྡན་ཟེར་ནི་དཔེར་ན་མིག་དང་ལྡན་པ་ཡིན་ན་དབང་པོ་ལྔ་དང་ལྡན་པ་ཡིན།

བཞི་རེ་བ། བཞི་པོ་དེ་ཁ་ལ་མིག། མིག་དབང་པོ་རྒྱབ་དུས་ལྔ་རེ་བ། མིག་དབང་པོ་ལྡན་ན། དབང་པོ་ལྔ་དང་ལྡན་པས་ཁྱབ་ཟེར་བའི་དོན་རེ། འོ་ན་ལུས་དང་ལྡན་ན་མིག་ལྡན་པས་ཁྱབ་དགོས་མ་རེད་པས་སམ། ཁྱབ་དགོས་མི་འདུག་བ་ང་ཚོ་ཨ་ནི་ཨ་མའི་ཁོག་པ་ན་ལོག་དེ་ནི། ཉིང་མཚམས་སྦྱར་དུས་ཁ་ལ་ལུས་དབང་པོ་དེ་གྲུབ་ཡོད་རེ་བ། ལུས་དབང་པོ་གྲུབ་དུས་དང་པོ་གྲུབ་དུས་ཁ་ལ་མིག་དང་རྣ་བ་དང་སྣ་དང་ལྕེ་ཚོ་མི་འདུག་བ་ཚོ་རྗེས་ལ་རིམ་པ་བཞིན་དུ་གྲུབ་དགོས་རེ་བ། དང་པོ། དེ་ནས་ཕ་མའི་ཁུ་ཁྲག་ནང་རྣམ་ཤེས་ཞུགས་པ་རེ་བ། རྣམ་ཤེས་ཞུགས་དུས་ཨ་ནི། ལུས་པོ་གྲུབ་པའི་ག་རེ་ཟེར་དགོས་རེ་དབང་པོའི་འདོད་ཡག་འབྲས་བུ་སོ་རྩ་འབྲས་བུ་དུ་མེད་པ། དེ་ཚོ་དེ་ནས། ལྷག་མ་དགུ་ཐོག་ལ་རིམ་པས་རིམ་པས་རིམ་པས་གྲུབ་དགོས་རེ། དེ་ལྟར། མིག་སོགས་ལྡན་ལ་ལྔ་དང་ལྡན་ཟེར་གྲུབ་ཟིན་པ་རེ། མིག་སོགས་སྟན་ལ་ལྔ་དང། མིག་སོགས་ལྡན་ད་དེ་ག་རེ་ཡོད་ཟེར་ན། སོགས་ཁོངས་ནང་ན་ག་རེ་ཡོད་ཟེར་ན།

ཚོར་བ་ཡིད་མི་བདེ་སྟེ། ད། ཕུད་པའི། ལྷག་མ། དེ་ནས། ད་དེར་བ། ག་ས། བདེ་བ་སྡུག་བསྔལ་གཉིས་བཅས། ཨ་ནི། ཡིད་བདེ་བཅས། བཏང་སྙོམས་བཅས་ཏེ། ཚོར་བ་བཞི་རེ་བ། ཡིད་མི་བདེ་བ་ཕུད་པ་རེ་བ། ལྔ་བཅས། དེ་ཁ་ལ། སྲོག་ཡིད་གཉིས་བཅས། ཏེ། ལུས། ཀྱི། བདུན་ཡིན་པར་བ། ལུས། ལུས་བཅས་ནས། སྡུག་བསྔལ་དང་ལྡན་པ་ཡིན་ན། ཨ་ནི།

རྒྱལ་པོའི་བསྟན་ཅན། དེ་ནས་ཚིག་གི་བོད་ན། དེ་ལ་བརྟེན། སྲོག་ཡིད་གཉིས་པོ་དེ་སྐད་ཆ་མེད་ཡོད་པར་བཤད། ཨ་ནི། ལུས་དང་ལྡན་པ་ཡིན་པར་ད་ལུས་དང་ལྡན་པར་བཤད། ཨ་ནི། དེ་སྐད། ཚོར་བ་ནང་ལ་དེ། ཚོར་བ། ཡིད་མི་བདེ་མ་གཏོགས་པའི་དེ་ནི། བཞི་ག་ལྡན་ཡོད། བཞི་ག་བཞི་ག་ལྡན་པར་བཤད། དེ་ནི། ལུས་དང་ལྡན་པར་བཤད།